ངས་དཀོར་སྦྱོང་ཞིག་མི་དགོས་སྙམ་པའི་ང་རྒྱལ་གྱིས་ཁོང་དགོངས་པ་རྫོགས་སོང། དགོངས་པ་རྫོགས་སོང་དུས། པཎ་ཆེན་སྐབས་འདི་ཡི་ཤི་ལ། ཨོ་ལེ། དེ་གཉེར་པ་ཕྱག་མཛོད་ཀྱིས། ཨོ་ལེ། གཙང་རྟ་ནག་བླ་མ་གི་ཡང་སྲིད་རྩད་གཅོད་ཞུ་རིན། ཡང་སྲིད་རྩད་གཅོད་ཞུ་ལ་ད་ཚོད་ལ། པཎ་ཆེན་དཔལ་ལྡན་ཡེ་ཤེས་ལ་གསུངས་ནས།

ཞི་ལུ་བཞི་འདིའི་ནང་ནས། འདི་འདི་ཀྱི་བསྟན་པ་ལ་ཕྲན་བུ་ཕན་ཐོགས་ས་གདའ། དེ་ཡིན་དུས་འདི་བསྟན་པ་ལ་ཕན་ཐོགས་ནོ་འདི་ཀྱི་ད་འདི་དཔེ་ཆའི་འོག་ལས་གཙང་རྟ་ནག་བླ་མ་གི་ཡང་སྲིད་དུ་ཞོག་གསུངས་ཏེ། ཕྱག་མཛོད་འདི་གཉེར་པ་དེ་ཡིན་དེ་མ་གསུངས། གཙང་རྟ་ནག་བླ་མ་གི་ཡང་སྲིད་འཁྲུལ་མེད་ཅིག་དགོས། ཡང་སྲིད་འཁྲུལ་མེད་ཅིག་མེད་ན་རོ་གཅིག་ཚབ་བྱས་ན་མི་འགྲིག་སྟེ།

ངེད་ཚོའི་བླ་མ་དེ་རྟོགས་པ་མཐོན་པོ་ཡིན་དེ་ནི་སྐྱེ་མེད་འཛིན་མེད་བླ་མ་སྐུ་ཕྲེང་མང་པོ་ཀྱི་བླ་མ་ཡིན་འདི་སྡོམ་ཞིག་གི་སྐྱེ་བ་ལེན་ནོ་ཅི་ཡོང་ཞུ་རིན། དཀོར་ཟ་ཚར་དུས་དཀོར་སྦྱོང་མ་བྱས་ཤིང། ང་བླ་མ་ཡིན་སྙམ་པའི་ང་རྒྱལ་གྱི་དབང་གིས་ད་སྐྱེ་བ་འདི་བླངས་པ་རེད་གསུངས་ནས། དེ་ཡིན་དུས། ད་ལྟ་བླ་མ་ཡིན་ན་འདྲ་གྲྭ་བ་ཡིན་ན་འདྲ། ཚོགས་མང་ཀློག་གི་དཀོར་ཟ་ཚར་དུས་དཀོར་སྦྱོང་ཞིག་མ་མཛད་ན། ད་ལྟ་ཆོས་བོད་གནམ་སང་སོགས་ང་བླ་མ་ཡིན་བཟོ་ང་གྲྭ་བ་ཡིན་བཟོ་འདུག་ནི་སྟེ་སྐད་གཅིག་གཉིས་པ་ནས། སྡོམ་གྱི་ལུས་རྟེན་ལེན་ཡོང་མིན་སུས་ཧ་གོ་རེད། ཨོ་ལེ། ད་ལྟ། ཤིན་ཏུ་གཅེས་པའི་གི་དེ་ནི། ཨོ་ལེ། ཟག་བཅས་ཉེར་ལེན་གྱི་ཕུང་པོ་འདི། ཨ་ལས། ཆགས་སྡང་སྤྲིན་ཐོག་གི་སྡུག་བསྔལ་བཟོད་གླགས་མེད་པའི་ད་ལྟ་ང་ཚོའི་ཤིན་ཏུ་གཅེས་པའི་ཕུང་པོ་འདི་སྐད་ཅིག་གཉིས་པ་ནས་སྡོམ་གྱི་ལུས་རྟེན་བླངས་ཨ་འབུ་སྟོང་ཕྲག་མང་པོ་གིས་ང་རང་ལུས་པོ་གི་སྟེང་ནས་ཟ་འགྲོ་མིན་སུས་ཤེས་རེད་ཤེས་མ་རེད་པ། དེ་ཡིན་དུས་རང་གི་སྤྱོད་པ་ལ་བལྟས་ན། ཨ་ལས། རང་གི་སྤྱོད་པ་ལ་བལྟས་ན། ཨ་ལས།

ཁྱེད་ཚང་གི་ལན་རྒྱག་རྒྱུ་རེད་པ་དེ། ཨ་ལས། དེ་ཡིན་དུས། འུ་ཚོ། ཨ་ལས། དེ་ལྟ་བུའི་གས། སྦྱིན་པ་གཏོང་བ་ལ་སོགས་པའི་ཚུལ་ཁྲིམས་ཀྱི་གྲོགས་བྱས་སྨོན་ལམ་དྲི་མ་མེད་པས་མཚམས་སྦྱོར་བ་ཞིག་དགོས་རྒྱུ་ལས། འུ་ཚོ་བསམ་རྒྱུ་ཉོན་མོངས་དང་བྱེད་རྒྱུ་སྡིག་པ་ཁོ་ན་ལས་མེད་པས། གསང་སྔགས་དང་བྱང་སེམས་ལ་སོགས་པའི་རྩ་ལྟུང། ཉེས་བྱས་ལ་སོགས་པའི་གྲངས་ཀྱིས་མི་ལོངས་པ་མ་ཤེས་ན་སྲུང་རྒྱུ་དེ་ལྟ་ཞོག། གྲངས་ཀ་ཙམ་ཡང་མི་ཤེས་མཁན་གི། ཨོ་ལེ། དེ་ནས། ད་རྒྱུ་དེ་འདྲ་ཞིག་མ་གྲུབ་པ་ལ་ད་སྐྱེ་བ་རྗེས་མ་ད་འབྲས་བུ་ག་ན་འཐོབ་དུས། ད་ལྟ་ས་བོན་ཕར་བཏབ་ན་འབྲས་བུ་ལས་དེ་ནས་མེ་ཏོག་སྐྱེ་རྒྱུ་མ་རེད་པས་དཔེ་དེ་ནང་བཞིན་རེད། དེ་ཡིན་དུས་སྤྱོད་འཇུག་ཆེན་མོ་གི་ནང་ལས། སྐད་ཅིག་གཅིག་བྱས་སྡིག་པས་ཀྱང་བསྐལ་པར་མནར་མེད་གནས་འགྱུར་ན། ཐོག་མེད་འཁོར་བར་བསགས་སྡིག་གིས་བདེ་འགྲོར་མི་འགྲོ་སྨོས་ཅི་དགོས་དེ་བདེ་འགྲོ་འགྲོ་ལེ་མ་རེད་གསུངས་པ་རེད། ཨ་ཁུ་དེ། ཨོ་ལེ། ཨོ། དེ་ལྟ་བུ་རང་རྒྱུད་ལ་ཐོག་མ་མེད་པའི་དུས་ནས་བསགས་པའི་གི་སྡིག་པའི་ཕུང་པོ་རྒྱལ་པོའི་བང་མཛོད་ལྟར་བསགས་ཡོད་པ་འདི་སྨིན་ནས། བདེ་འགྲོ་ཐབས་རྒྱུད་ཀྱི་དྭང་གི་རེ་བ་འདི་གཏན་ནས་ག་ན་འཇོག་སོང། དེ་ལ་ད་ལྟ་ང་ཚོ་གི་བསམ་དུས་ལ་བླ་མ་རིན་པོ་ཆེའི་བཀའ་དྲིན་ལ་བརྟེན་ནས་སྐྱེ་བ་ཕྱི་མ་མི་འབྱོངས་པ་ཞིག་ཨེ་ཡོད་སྙམ་དུ་བསམ་བྱུང། དེ་བཤད་ན་འགྲིག་གི་མ་རེད། བླ་མ་རིན་པོ་ཆེ་མཆོག་དལ་འབྱོར་གྱི་ལུས་རྟེན་ཐོབ་མེད་ཀྱི་རྐྱེན་སེལ་བྱེད་རྒྱུ་ཡོད་མ་དལ་འབྱོར་གྱི་ལུས་རྟེན་ཐོབ་ཀྱི་རྒྱུ་སྲིད་པོ་བྱེད་རྒྱུ་ཡོད་མ་བླ་མས་གི་ཡར་ཁྲིད་རྒྱུ་མ་བླ་མས་གི་ཞིང་འཕེན་རྒྱུ་མ། དེ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཀྱིས། ཨཱ་ལས། སེམས་ཅན་ཐམས་ཅད་པའི་དོན་མཛད་པ་ཡིན་པས་དམྱལ་བའི་གནས་ལ་མི་གཏོང་བར་སངས་རྒྱས་བཅོམ་ལྡན་འདས་ཀྱིས་ཡར་ཁྲིད་དགོས་རེད་བསྟན་ན་དེ་ཁྲིད་རྒྱུ་མ། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུད་ཅིང་འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ་ཉིད་ཀྱི་རྟོགས་པ་གཞན་ལ་སྤོ་མིན་ཏེ་ཆོས་ཉིད་བདེན་པ་བསྟན་པས་གྲོལ་བར་འགྱུར་གསུངས་ནི་རེད། ཕྱག་གིས་ཚེར་མ་ལེན་པ་ལྟ་བུ་བྱེད་རྒྱུ་མིན་གསུངས་ནས། ཁོང་གིས་བསྟན་པའི་ཆོས་དེ་ཉམས་སུ་བླངས་ན་མ་གཏོགས་པའི་རྒྱུ་མེད། ཨཱ་ལས། དེ་ཡིན་དུས་ད་རེས་ལན་གཅིག་ཐོབ་པའི་གི་རྟེན་བཟང་པོ་འདི་ཆུད་ཟོས་སུ་མ་སོང་བ། ད་དགེ་བའི་ཕྱོགས་ལ་དེ་ནི་སྒྲུབ་པ་ཅི་ཐུབ་དང། དེ་མ་བྱུང་ན་ཕྱི་མ་ངན་སོང་དུ་མ་ལྷུང་ཙམ་གྱི་ང་ཚོ་གིས་དེ་ནི་བྱ་བ་དེ་སྒྲུབ་དགོས་བསམ་པ་ད་ནི། དགེ་ཕྱོགས་ཀྱི་བྱ་བ་ཅུང་ཟད་ཙམ་ཡང་གི་དེ་ནི་བསམ་བློ་མེད་པ་ལ།

རུས་སྦལ་ལོང་བ་ཞིག་ཡོད་ན། ལོ་བརྒྱ་བརྒྱའི་མཚམས་ནས་རུས་སྦལ་གཅིག་གི་མགོ་རེ་རེ་འབུད་པ་དང། རྒྱ་མཚོ་གཅིག་གི་ཁ་ནས། ཤིང། ཡོ་གས་ཟེར། སྟེང་ཁུག་ལ་སྙི་ལ་བུག་འདུག་ཟེར། དེ་ནས་ཐོག་ལ་གཡེང་འདུག་ཡོད་ན། ལོ་བརྒྱ་བརྒྱའི་མཚམས་ནས་རུས་སྦལ་གཅིག་གི་མགོ་རྒྱ་མཚོ་གི་ཁ་ལ་ཡར་བསྟན་པ་དང། དེས་ཤིང་གི་དེ་བུག་པ་གི་ནང་ལ་མགོ་ཆུད་པ་དེ་དཔེ་མི་སྲིད་པ་ལྟ་བུ་ཟེར་བ། དེ་བས་ཀྱང་མི་ལུས་འཐོབ་པ་དེ་ཤིན་ཏུ་དཀའ། རྒྱ་མཚོ་ཆེན་པོ་ནི། འགྲོ་བ་རིགས་དྲུག་གི་གནས། གཉའ་ཤིང་དེ་ནི། སྲིད་པའི་རྩ་བ་ཕྲ་རྒྱས་དྲུག་འདོད་ཆགས་ཞེ་སྡང་གཏི་མུག་དང་ང་རྒྱལ་མ་རིག་ལྟ་བ་དང་ཐེ་ཚོམ་ཡིན་ནོ་དེ་དྲུག་སྲིད་པའི་རྩ་བ་གི་དེ་ནི་བུ་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པའི་ཉོན་མོངས་བརྒྱད་ཁྲི་བཞི་སྟོང། དྲུག་པ་ནི། སངས་རྒྱས་ཀྱི་དེ་ནི་ཞེ་འཛུད་དང།

ང་ཚོ་ཚེ་རབས་གཏན་གྱི་འདུན་མ་དལ་འབྱོར་གྱི་མི་ལུས་རིན་པོ་ཆེ་འདི་སངས་རྒྱས་ཀྱི་གོ་འཕང་ཐོབ་དགོས་པ་ཡིན་པས་ལུས་རྟེན་འདི་གི་ནངས་སྔ་ནམ་ལངས་ནས་དགོང་ཀ་མུན་མ་རུབ་ཀྱི་བར་ལ་ལུས་ངག་ཡིད་གསུམ་གྱི་བྱ་སྤྱོད་ལ་བརྟགས་ཤིང་དཔྱད་པའི་སྒོ་ནས། མི་དགེ་བའི་ཕྱོགས་དང་མི་མཐུན་པའི་ཕྱོགས་ལ་འགྲོ་ཅི་སྙམ། ཨ་བུ་ཐེག་པ། འོ་དེ་རེད། དེའི་དོན་ལ་འཆི་བ་མི་རྟག་པ་རེད།

བསམ་པ། དེ་དང། ད་ག་ལེ་ག་ལེ་སྒྲུབ་ན་ཆོག་རེད་སྙམ་པའི་བསམ་ངན་དེ་འགོག་པའི་གི་ཆེད་ལ་འཆི་བ་མི་རྟག་པ་དེ་དྲན་དགོས། དེ་ལྟར་ན། འཇིག་རྟེན་འདི་རིང་དུ་མི་གནས་པར་འཆི་བ་རྗེས་སུ་དྲན་པ། འཇིག་རྟེན་ཕྱི་མ་ཇི་ལྟར་འགྱུར་བ་འགྲོ་བ་གཉིས་ཀྱི་བདེ་སྡུག་བསམ་པ། འཆི་བ་མ་དྲན་པའི་ཉེས་དམིགས། དྲན་པའི་ཕན་ཡོན་འཆི་བ་དྲན་ཚུལ། དང་པོ། ཆོས་མི་དྲན་པའི་ཉེས་པ་ནི་ཅི་ཞེ་ན། འདི་མ་དྲན་ན། ཚེ་འདི་རང་གི། ཞར་ཕྱོགས་ཁོ་ན་ལ་བསམས་ནས། དུས་ཡུན་རིང་ལ་ཟས་གོས་སོགས། གང་དགོས་མང་པོ་ཞིག་ལ་མགོ་འཁོར་ནས་ཆོས་མི་འབྱུང། འདི་ལེགས་པར་དྲན་པ་ཞིག་བྱུང་ན། ཨོ་ལེ། དེ་ནས། ཆོས་དྲན་པ་བྱུང། དྲན་ཀྱང་མི་སྒྲུབ་པའི་ཉེས་པ་དེ་ནི།

འོ་ན། ཆོས་ག་ཞིག་སྒྲུབ་ན་ཡང་རྣམ་དག་ཞིག་མི་སྒྲུབ། ག་རེ་ཞེ་ན་རྣམ་དག་མ་བྱུང་བ་ནི་ཚེ་འདི་ཀྱི་སྣང་ཤས་མ་ལོག་པའི་སྐྱོན་ཡིན། འཇིག་རྟེན་ཆོས་བརྒྱད་ཀྱི་དབང་དུ་ཚུད་ནས་སྒོམ་བཟླས་ལ་སོགས་པ་ཅི་འདྲ་ཅིག་འབད་ཡང་ཚེ་འདི་ཀྱི་རྐྱེན་སེལ་གྱི་དོན་དང། མི་དང་མི་འཕྲད་པའི་སྒོམ་ཆེན་རེད་སྙམ་པའི་སྙན་གྲགས་འདོད་པའི་དོན་དང།

དོན་དུ་འཆི་བ་དགུ་ཕྲུགས་བསམ་པ་དེ་འཇམ་མགོན་ཙོང་ཁ་པ་ཆེན་པོའི་དགོངས་པ་ཐུན་མོང་མ་ཡིན་པ་ཞིག་རེད། དེ་མ་གཏོགས་པའི་གཞན་ལ་མེད། འོ་ལེ། འདི་གང་ཡང་རྗེ་རིན་པོ་ཆེའི་འཆི་བ་དགུ་ཕྲུགས་བསམ་པ་འདི། མདོ་རྒྱ་གཞུང་གི་དགོངས་པ། མྱོང་བ་གནད་དུ་བཀར་ལུགས། ས་བཅད་མ་འཁྲུགས་པ་སོགས་གཞན་དང་མི་འདྲ་བའི་ཟབ་རྒྱས་ཀྱི་གདམས་པའོ། དེ་ལས་སྤྱིར་བཏང་འཆི་བ་དགུ་ཕྲུགས་བསམ་པ་དེ་ལ། འོ་ལེ། དང་པོ་འཆི་བར་བསམ་པ། ང་ངོ་མ་འཆི་གི་རེད་སྙམ་པའི་བསམ་པ། ག་ཞིག་འཆི་འོང་སྙམ་པའི་འཆི་བ་ལ་ངེས་པ་མེད་པར་བསམ་པ། ག་ཞིག་ཤི་བའི་ཚེ་ཆོས་མ་གཏོགས་པ་གང་གིས་ཀྱང་མི་ཕན་པར་བསམ་པ། ཧ་གོ། དེ་རྩ་བ་གསུམ་རེད། རྩ་བ་རེ་རེ་ལ་དེ་ནི་གསུམ་གསུམ་བྱས་པའི་དགུ་རེད། དང་པོ་ངེས་པར་འཆི་བ་བསམ་པ་དེ་ལ། འཆི་བདག་ངེས་པར་སྔོན་ལ་སྤྱན་གང་གིས་དེ་བཟློག་ཏུ་མེད་པ། ཧོ། འཆི་བདག་ངེས་པར་འོང་ལ་རྐྱེན་གང་གིས་དེ་བཟློག་ཏུ་མེད་པ། ཧོ། ཚེ་ལ་སྣོན་པ་མེད་ཅིང་འབྲིད་བྱེད་བར་མ་ཆད་དུ་ཡོད་པ། ཧོ། རྒྱུ་མཚན་གཉིས་པ། དེ་ནས་རྒྱུ་མཚན་གསུམ་པ་ནི། གསོན་པའི་ཚེ་ཡང་ཆོས་བྱ་ལོང་མེད་པར་ངེས་པར་འཆི་བ་བསམ་པ། དེ་ནས།

གང་ཡང་སངས་རྒྱས་རང་སངས་རྒྱས་སངས་རྒྱས་རྣམས་ཀྱི་ཉན་ཐོས་ཀྱང་སྐུ་ལུས་འདི་ནི་སྤངས་གྱུར་ན་སྐྱེ་བོ་ཕལ་པ་སྨོས་ཅི་དགོས། དེ་ཡིན་དུ། སངས་རྒྱས་བཅོམ་ལྡན་འདས། འོ་ལེ། སྐུ་མྱ་ངན་ལས་འདས་ཚར་ལས་རེད། ཟུང་འཇུག་བརྙེས་པའི་དེ་ནི་འཕགས་བོད་ཀྱི་གྲུབ་ཐོབ་མང་པོ་ཡང། སྐུ་མྱ་ངན་ལས་འདས་ཚར་ལས་རེད། འོ་ལེ། དེའི་མཇུག་ལས་དེ་ནི་རྒྱ་གར་གྱི་གྲུབ་ཆེན་བརྒྱད་ཅུ་ཡང། སྐུ་མྱ་ངན་ལས་འདས་ཚར་ལས་རེད། དེ་ནས་བྱུང་ནས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོ་ལ་སོགས་པ་དེ་ཚོ་ཡང་སྐུ་མྱ་ངན་ལས་འདས་ཚར་ལེ་རེད་དེ་འདི་དེ་ནས་བདག་ཅག་གི་ལྟ་བུ་སྐྱེ་འགྲོ་བ་དེ་ནི་འོ་ལ་ཅིའི་ཕྱིར་མི་འཆི་ན་སྟོན་པ་མྱ་ངན་ལས་འདའ་བར་ཉེ་བ་ན་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་སྐུ་མྱ་ངན་ལས་འདའ་ཁ་ལ་ཤཱ་རི་བུ་ལ་སོགས་པ་དེ་ནི་འཁོར་མང་པོ་ལ་འོ་ལེ་དེ་བཞིན་གཤེགས་པ་ནི་མཐོང་དཀའ་བའོ་ལྟོས་ཤིག་གསུངས་གསུང་གི་ཐ་མ་དེ་རེད། འོ་ལ། ད་ཁྱེད་ཚོ་གིས་མཐོང་དཀའ་ལེ་རེད་གསུངས། གསུང་གི་ཐ་མ་དེ། དེ་འདི་འདུས་བྱས་ཐམས་ཅད་མི་རྟག་པ་ཡིན། དེ་གསུང་གི་ཐ་མ་དེ། དེ་ཡིན་དུ། བཅོམ་ལྡན་ལ་སོགས་པ་ཚང་མ་ལ་སྐུ་མྱ་ངན་ལས་འདས་ཚར་ན། ད་ལྟ་ནུ་ཆུང། ཨ་ན་འོད་ཟེར་འགྱེད། སྔོན་ཆད་ལ་དེ་ན་མང་པོ་འདས་ཚར་ལས། ད་ལྟ་འོད་ཟེར་ཡང་འདི་ན་འོད་ཟེར་མགོ་ཨ་རེ་མེད་པ་འཆི་རྒྱུ་ཀྱང་འདས་རེད། ང་ཡང་འཆི་རྒྱུ་རེད།

དེ་ཡིན་གྱི་དེ་ལྟ་བུ་ཐོས་གྱུར་ན་ད་ཡང་ཁོ་ང་ཤི་རྒྱུ་མ་རེད་བསམ་ནས་དེ་གང་ན་ཡོད་དེ། ད་ཅི་ད་ལྟ་འདི་ན་ཡོད་པི་གེ། ཁྱོད་གྲོགས་ཚོ་སོ་ཉའི་ཟླ་བ་ཨི་རྗེས་དམག་གི་ཚ་ཚོ་ལ་ལ་ལ་ཤི་ཚར་བ་རེད། ཨ་ཁ་དེའི་ཚ་ཚོ་ལ་ངས་སོ་ཉམས་ཀྱི་ཆུས་བཤུས་པ་ཡིན་པས་ད་ཤི་ཚར་དེའི་འདའི་ཚ་དེའི་རྡོ་རྗེ་འགའ་ཨི་ནོར་ལ་ཐོན་འོང་རྒྱུ་རེད།

འོ་ན་དེ་ཆོས་བསྒུལ་ན། ཨོ་ལེ། ང་རོ་ཚེ་དེ་ལ་ཨི་དི་མ་རི་སྣོན་རྒྱུ་ཡོད་ན། བྲག་རི་དེ་ལ་དེ་ལ་སྣོན་རྒྱུ་མེད། སྔ་མའི་ལས་གཅིག་གིས་གང་འཕངས་པ་དེ་ལ་ལྷག་པ་སྣོན་པ་ན་སྟོང་བཞི་བཅག་ཡང་དུས་སྣོན་རྒྱག་རྒྱུ་མེད། སྐྱེས་པ་ནས་བཟུང། མ་ཤི་གི་བར་ལ་སྐད་ཅིག་རེ་རེ་ཉི་མ་རེ་རེ་དབུགས་ཐོག་རེ་རེ་ལ་འཆི་བདག་གཤིན་རྗེ་རྒྱལ་པོའི་སྔོན་ལ་ཇེ་ཉེ་ཇེ་ཉེ་ལ་འགྲོ།

ཞང་སྒྲ་རི་སྨུག་པོའི་མགོ་བར་ན་ཆབ་གཙང་དྭངས་མའི་ཕུད་ཀྱི་རྒྱང་རོང་དུ། ཁོ་གཉེར་མ་གཅིག་གིས་གཅིག་འབྲངས་ཏེ་ལྷོ་རྒྱ་མཚོའི་ཀློང་དུ་དལ་གྱིས་འབབ། རྐྱེན་འདིས་ཀྱང་གཙོ་བོ་གཅིག་གིས་སུ་གཅིག་ཁེ་ཉམས་མཛད་པའི་བློ་མ་བདེ། དང་དེ་ཕྱིར་ཚེ་འདི་སྙེད་འཇིག་རྟེན་སྙེད་ལྷུན་མི་ལྷ་ལ་རེ་ལྟོས་བཅའ་གསུངས་ལ་རེ་བར་དེ་ཡིན་དུ་སྐྱེ་གསུངས་ལས། ཞང་སྒྲ་རི་སྨུག་པོའི་མགོ་བར་ན། ཞང་གི་སྒྲ་རི་སྨུག། སྒྲ་རི། རི།

ཁོ་གཉེར་མ་གཅིག་གིས་གཅིག་འབྲངས་ཏེ། ཨ་ལས། ལྷོ་རྒྱ་མཚོའི་ཀློང་དུ་དལ་གྱིས་བབས། ཁོ་མཐར་ཐུག་དེ་མ་བསྡད་དེ་རྒྱ་མཚོའི་བུ་ནང་ལ་བབས་ནས་ཡལ་སོང། རྐྱེན་འདིས་ཀྱང་རྐྱེན་དེ་ལ་བལྟས་ནས་ཁོང་གི་ཐུགས་བསམ་བཞིན་ད་ཚོད་གཙོ་བོ་གཅིག་གིས་སུ་ང་རུ་རུ་ཡིན་སྙམ་བྱས། ཨོ་ལས། འགུར་བ་གི་ཆུ་དེ་ང་རུ་གི་དབུགས་དེ་ཡིན་སྙམ་བྱས་དབུགས་གཅིག་གི་རྗེས་ལ་བརྩེགས་ནས་འདི་ཡང་ད་འགྲོ་ཞིག་རེད་སོང།

རྐྱེན་འདིས་ཀྱང་གཙོ་བོ་གཅིག་གིས་སུ་གཅིག་ཁེ་ཉམས་ཀྱི་དཔེ་བློ་མ་བདེ། དང་དེ་ཕྱིར་ཚེ་འདི་སྙེད་བདེ་སྐྱིད་སྙེད་ལྷུན་མི་ལྷ་ལ་རེ་ལྟོས་བཅའ། ཨ་ལས། དེ་ནི་ཞིག། རྩ། གཉིས་ནི། མི་རྟག་དྲན་པ་ཡི་ལྕག་གིས་ཉེར་བསྐུལ་ཏེ་སེམས་རྟ་ཅང་ཤེས་ཀྱི་ཁ་ལོ་ཆོས་ཕྱོགས་སུ། བསྒྱུར་ནས་རྣམ་དཀར་གྱི་ཐང་ལ་གཅིག་རྒྱུག་གིས་འཁོར་བའི་རྒྱ་མཚོ་རུ་ཡོད་ཀྱི་ནམ་ཞིག་བཞིན། ཉི་ཡང་ཟིན་གྱི་ཞལ་འགྲོ།

ཟུང་འཇུག་གི་གོ་འཕང་གི་ཐང་ཆེན་པོ་ལ་འགྲོ་ཐུབ་ཀྱི་རེད་གསུང་བ་ལ། མི་རྟག་དྲན་པ་ཡིས་ལྕག་གིས་ཉེར་བསྐུལ་ཏེ་སེམས་རྟ་ཅང་ཤེས་ཀྱི་ཁ་ལོ་ཆོས་ཕྱོགས་སུ་བསྒྱུར་ནས་རྣམ་དཀར་གྱི་ཐང་ལ་གཅིག་རྒྱུག་གིས་འཁོར་བའི་རྒྱ་མཚོ་རུ་ཡུལ་གྱི་ནམ་ཞིག་བཞིན་བློ་འདི་ལྟ་ཉམས་ལ་བཟོ་བ་རིང་ཐུང་རེད་དེ། ཆུ་བོའི་རྣམ་བཟང་དུ་བཀོད་ནས་འཆི་བ་མི་རྟག་པ་དེ་དྲན་པའི་སྒོ་ནས་རྒྱུན་རིང་གི་ཀྱག་ཀྱུག་གི་ལུས་བཀོད་ནས་ད་ཟུང་འཇུག་གི་བཀོད་ཅིག་སྒྲུབ་རྒྱུ་ཡིན་ན། ད་ཆུ་བོའི་རྣམ་བཟང་སེར་ཐིང་ཐིང་བ་ཞིག་ན་དེ་རིང་ལྟ་ཉམས་ལ་བཟོ་བ་རེད།

རང་སྐྱེས་ཀྱང་སྐྱེས་ནས་བཟུང། འཆི་བ་ལ་ཁ་ཕྱོགས་ཏེ། ཤར་རྒྱུག་གིས་མི་འགྲོ་བའི་དུས། དེ་ཡང་ངུ་ཚོ་ད་དག་དབུགས་དང་ཆུ་ཚོད་ཞག་དང་ཟླ་བ། ལོ་རེ་རེ་བཞིན་དུ་ངུ་ཚོ་དབུགས་དེ་ཟད་འགྲོ་ཞིག་རེད། དཔེར་ན་ངུ་ཚོ་གཉན་ལ་ལ་ནག་དུ་འདུག་པས། ནང་དུ་ཤི་ཁ་ལ་མོ་ལ་དབུགས་རིང་ཅོག་ལ་འགྲོ་འདུག་འདུག་པས། ཁོ་དེ་གྲོང་དཀར་སུ་འཚོང་དགོས་འདུག་པས། དེ་ཟེགས་མ་ཐུབ་ནས་ནམ་ཚེས་ན་ནམ་ཤི།

བོང་གུ་ཡོན་སོགས་ཕར་བསྐྱེད་ན། མཚམས་འདི་ཨ་དང་ངོ་མ་སྒྲུབ་པ་ཉམས་ལེན་ཞེས་བརྗོད་དེ་ཆོས་ཞག་རླུང་སྒྲུབ་པ་དེ་ལོ་ལྔ་ལས་ཕར་ཕྱིན་མེད། དེ་ཡིན་དུས་ངུ་ཚོ་འོད་གསལ་དང། དཔེར་ན་དེང་སང་རབ་ཏུ་བྱུང་བ་ཚོ་ཁྱིམ་པ་མི་ནག་ལས་དེ་ལས་ཅི་དགའ་དགོས་རེད་པ་དེ། རབ་ཏུ་བྱུང་བ་ཚོ་ཁྱིམ་པ་མི་ནག་ལས་སྡུག་ནི་རེད།

ཨ་ལས། སྔུར་བ་བྱེད་དེ་འོག་རླུང་གཉིས་ཆེ་ཆུང་མེད་ཅིང་ཞེས་གཉིས་ནུབ་མོ་རེད། རེད་པ་དེ། ཨོ་ལས། དྲི་བཟང་གི་དྲི་མ་ཡིན་ན་དྲི་མེད་ཀྱི་དྲི་མ་ཡིན་ན་ཆོས་ཡིན་ན། རེད་ལ། ཨོ་ལས།

ང་རང་གི་སྐྱེས་མའི་འདི་མེད་ཀྱི་སྟོན་མོ་བཞག་དགའ་སྟོན་ཞིག་ལས། ངས་བལྟས་ན་དེ་ཡག་པོ་ཞིག་མ་རེད། ཅི་རེད་ཟེར་ན་ཕ་མ་གཉིས་ཟེར་ཡིན་ནོ་བུ་བུ་མོ་དེ་རིང་གཉེན་སྒྲིག་ཞིག་བྱས་ན་ཡོང། ངས་དེ་རིང་ནས་བཤད་དེ་འཁོར་བ་གི་གཞི་རྩ་དེ་བཙུགས་པ་ཡིན་ཟེར་རེ་ད་ཧ་གོ་ཐོང་ཨ། རབ་ཏུ་བྱུང་བ་ཞིག་དེ་ན་སོང་ན་ཡོང་ཁོས་འཁོར་བ་གི་གཞི་རྩ་བཙུགས་ས་དེ་ལ་ངས་དགའ་སྟོན་ཞིག་གསུང་གི་ཡིན་བཟོ་ལས་ད་རེད་པ་དེ། ང་ཚོས་འཁོར་བ་སྤོང་དགོས་ཟེར།

ད་ཡང་ང་རབ་ཏུ་བྱུང་བ་ཡིན། ང་སྡོམ་ལྡན་ཡིན། ང་དགེ་སློང་གི་སྡོམ་པ་ཞུས་ནས། སྡོམ་པ་ཞུས་ཉན་གྱི་ཁ་རུ་རུབ་ད་ད་དེ་རེད། བསྟན་པ་ལ་ཞབས་འདྲེན་ཞུ། འདུལ་བ་ལ་ཁྱད་དུ་བསད། འཇམ་མགོན་བླ་མའི་མདོ་སྔགས་ཟུང་འབྲེལ་གྱི་བསྟན་པ་རིན་པོ་ཆེ་ཉམས་དམས་སུ་བཏང། ཆོས་ཕུག་གི་ཞབས་འདྲེན།

དེ་ཡིས་ནི་ངེས་པར་འཆི་བ་འདུག་སྙམ་ནས་ཆོས་བྱེད་དགོས་པ་ཐག་བཅད། གཉིས་པ་ནམ་འཆི་ལ་ངེས་མེད་བསམ་པ་ལ་གསུམ། དང་པོ་སྤྱིར་འཛམ་བུ་གླིང་པ་དང་སྒོས་སྙིགས་དུས་ཀྱི་ཚེ་ལ་ངེས་པ་མེད་པ། དེ་ཡིན་དུས་སྤྱིར་འཛམ་བུ་གླིང་པའི་མི། དེའི་མཐར་ཐུག་ལ་སྙིགས་མ་ལྔ་བདོ་བའི་དུས་སྐབས་ལ་ཚེ་ལ་ངེས་པ་མེད། སྐྱོན་ཡིན་ཞེས་གསུངས་ན། ཨཱ་ལས། དེ་ལ་ཚེ་ལ་ངེས་པ་ཞིག་ཡོད་ན། དང་པོ། དགྲ་འདུལ་གཉེན་སྐྱོང་སོགས་འཇིག་རྟེན་གྱི་ལས་ཀ་ཞིག། སྐྱིད་པོ་བསྡུས། ཆུ་ཡིས་ལ་སྔགས།